རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་མཛད་རྣམ་དང ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྒྲིག་འཛུགས་ཀྱི་གལ་གནད་སྐོར་ཚོགས་འདུ། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞི་དང་རྩ་ལྔ་བཅས་ཉིན་གྲངས་གཉིས་ཀྱི་རིང་རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་མཛད་རྣམ་དང ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྒྲིག་འཛུགས་ཀྱི་གལ་གནད་རང་བཞིན་དང་འབྲེལ་བའི་མཁས་པའི་བགྲོ་གླེང་གི་ཚོགས་འདུ་ཞིག་བཞུགས་སྒར་དུ་རྟེན་གཞི་བྱས་པའི་ཨིམ་པི་རེལ་གསོལ་མགྲོན་ཁང་དུ་སྐོང་ཚོགས་གནང་སོང་ལ། སྐབས་དེར་ཚོགས་འདུའི་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས ྋགོང་ས་སྐུ་ཕྲེང་ན་རིམ་དང་ལྷག་པར་དུ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ནི་བོད་མི་ཚོར་ཤིན་ཏུ་བཀའ་དྲིན་ཆེན་པོ་གནང་ཡོད་པར་སོང་བཀའ་དྲིན་བསམ་ཤེས་དགོས་པའི་སྐོར་ལམ་སྟོན་འདི་ལྟར་གནང་སོང།
རྒྱལ་བ། སྐབས་སོ་སོ་སོ་ལ་ཡ། མཛད་པ་བསྐྱངས་སྟངས་དང། བསྐྱངས་རིང་དང། བསྐྱངས་པའི་ངོ་བོ་དང་དེའི་ནུས་པ་ཚོ་མི་འདྲ་མི་འདྲ་ཅིག་ཏན་ཏན་ཡོང་བསྡད་ཀྱི་ཡོད་རེད། ཡིན་པ་ཡིན། ལྷག་པར་དུ་དེ་འདྲ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཆ་བཞག་པ་ཡིན་ན། ད་ཁོང་ལྟ་བུ་ཅིག་ང་ཚོའི་ལོ་རྒྱུས་ཀྱི་ཐོག་ལ་ཉག་ཕྲ་བའི་དུས་ཚོད་དེ་འདྲའི་ཅིག་ལ་ཡང་དབུ་ཁྲིད་ཁོང་ལྟ་བུ་ཅིག་མེད་པར་ཆ་བཞག་པ་ཡིན་ན། ང་ཚོ་དེ་རིང་ཡིན་པ་ཡིན། དེ་འདྲའི་གཞོན་ནུ་ལྷན་ཚོགས་ཟེར་ཡག་ཅིག་སྒྲིག་འཛུགས་ཡོད་པ་དང། གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་གོ་སྒྲིག་ཞུས་པའི་གི་ཚོགས་འདུ་དེ་འདྲའི་ཅིག་དེ་ཡང་ཚོགས་ཡག་གི་གོ་སྐབས་ཅིག་ཕལ་ཆེར་ཡོད་མེད་མི་ཤེས། དེ་ཡིན་དུས་བསམ་པ། དེ་འདྲའི་སྐྱེས་བུ་ཅིག་བསམ་སྟངས་མ་འདྲ་བོ་ཞིག་མ་ཡིན་ནའི། རྒྱ་བོར་མི་ཤེས་བཀའ་དྲིན། ད། ང་ཚོ་ལ་ཡ། ང་ཚོ་ཚང་མ་ལོག། ད་འདིར་ཡོད་མཁན་ཚང་མ་ལོག་རྒྱལ་བ། རྒྱལ་བ་རིན་པོ་ཆེའི་བཀའ་དྲིན་གྱི་དེའི་ཉི་འོད་འདིའི་འོག་ནས་ཡང་ད་འཚར་ལོངས་ཞུས་བཞག་པའི་ཤ་སྟག་ཅིག། ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་ཙམ་པ་བཀའ་དྲིན་བསམ་ཤེས་དེ་ངེས་པར་དུ། དགོས་ཀྱི་ཡོད་རེད།
གཞན་ཡང་སྲིད་སྐྱོང་མཆོག་གིས་མུ་མཐུད་གསུངས་དོན་ལ། སྐུ་ཡི་ཡང་སྲིད་ཐོག་ལ་བོད་མི་ཚོའི་ངོས་ནས་འུར་སྒྲོག་བྱེད་དགོས་དོན་མེད་ལ་བཀའ་ཤག་གི་ངོས་ནས་ལངས་ཕྱོགས་ཤིག་ཟིན་དགོས་ཀྱི་ཡོད་སྟབས་མགྱོགས་མྱུར་ཡིག་ཆ་ཞིག་བཏོན་འཆར་ཡོད་པས། དེ་མཚུངས་ཕྱག་ལས་གནང་ཐུབ་པ་ཡིན་ན་དགེ་མཚན་ཆེ་ལུགས་སྐོར་གསུངས་གནང་སོང། ངའི་དམིགས་ཡུལ་དང་བསྟུན་པའི་ངའི་ཡང་སྲིད་ཚད་རིང་གི་དུ་བས་བྱས་རྗེས། ལྡབ་ཡིན་བྱས་རྗེས་སྐུ་མདུན་གྱི་བཀའ་འདི། ཏན་ཏན་གནང་སོང་དེ་ངས་བྱས་མྱོང། དེ་ཡིན་དུས་ཙམ་པ་དེ་དུས་ལ་བབ་འདུག་མི་འདུག་དེ་ཡང་ང་ཚོ་བསམ་སྟངས་ནི་མ་གཏོགས་གཅིག་གིས་གཞན་པ་གིས་བྱེད་ཀྱི་འདུག་ཟེར་ཐབས་བྱས་ང་ཚོའི་རྗེས་འདི་འུར་སྒྲོག་སྒྲོག་པའི་བྱས་རྗེས་བྱས་པ་ཡིན་ན་དེ་ད་འགྲིག་མ་རེད་བསམ་གྱི་འདུག་དེ་དང་ཕྱོགས་མཚུངས་ད་ལྟ་རྒྱལ་བ་རིན་པོ་ཆེ་གིས་དུས་རྒྱུན་དུ་ནས་ན་གསུང་ཆོས་དང་དེ་འདྲའི་སྐབས་ལ་བཀའ་སློབ་མར་གནང་བ་མ་གཏོགས་གཅིག་གིས་དུས་རྒྱུན་དུ་ནས་བཀའ་སློབ་གནང་བསྡད་དེ་ཨ་ནི་ཚད་མའི་ལུང་གིས། ནང་ནས་ཡོད་པ་དང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རང་གི་ཞལ་བཞེས་ནས་ད་ལོ་བཅུ་བཅོ་ལྔ་དཀའ་ངལ་འཕྲད་ཀྱི་མ་རེད་བཀའ་གནང་ཡ་དང་ལོ་བརྒྱ་བཅུ་གསུམ་བར་བཞུགས་པའི་གི་བཀའ་ཚད་མེད་གནང་གི་ཡོད་པ་དེ་ཚོའི་གནས་སྟངས་ཀྱི་འོག་ནས་གཞན་པའི་གི་གནད་དོན་ཁག་ལ་ང་རང་ཚོ་གྲ་སྒྲིག་བྱེད་དགོས་ཡ་ཚོ་བྱེད་དགོས་རེད་པ་ཡིན་ནའི་ཡང་སྲིད་ཀྱི་རྩད་གཅོད་བྱེད་ཡ་གི་བྱ་རིམ་དང་ག་འདྲེ་བྱེད་ཀྱི་རེད་འགན་དབང་སུ་ལ་ཡོད་མེད་ཟེར་མཁན་ང་ཚོ་ལ་ཡ་ཡོད་མ་རེད། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་ཚོགས་འདུ་འདི་སྐོང་ཚོགས་གནང་དགོས་པའི་དམིགས་ཡུལ་དང་འབྲེལ་བའི་སྐོར་གསུང་དོན་ལ། ད་རིང་ང་ཚོའི་བརྗོད་གཞི་འདིའི་ནང་ལོགས་ལ་ཆེད་དུ་མངགས་བྱས་བྱས་ནས་མཁས་དབང་གདན་འདྲེན་ཞུས་པའི་ཐོག་ནས་ཀྱི་བརྗོད་གཞི་རིམ་པ་གསུམ་གྱི་ནང་ལ་དང་བརྗོད་གཞི་རིམ་པ་གཉིས་འདི་ཨ་ཅེ་བོད་པའི་འཐབ་རྩོད་ཀྱི་ཐོག་ལ་ས་བབ་སྲིད་ཇུས་ཀྱི་ཐོག་ལ་གསུམ་པ་འདི་མ་འོངས་པའི་ཨ་ཅེ་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེ་སྒྲིག་འཛུགས་ཀྱི་གལ་གནད་ཀྱི་སྒང་ལ་གནས་སྟངས་ཆགས་བསྡད་ཡོད་དེ་ཡིན་དུས་ཙམ་པ་ལ། སྒྲིག་འཛུགས་འདི་མུ་མཐུད་ནས་རྒྱུན་སྐྱོང་དགོས་ཡིན་པའི་གནད་འགག་ཆེན་པོ་ཡིན་པ་འདི་ང་ཚོ་ཚང་མས་ཀྱིས་སྨྲ་བསམ་བརྗོད་མེད་ཅིག་རེད་དེ་ཡིན་དུས་ཙམ་པ་ཚང་མས་ཀྱིས་འདིའི་གི་ཐུགས་ལ་ཡོད་དུས་ཙམ་པ་ལ་ད་མཁས་པ་རྣམ་པ་ཚོས་ཀྱིས་འདིའི་ཐོག་ལ་དགོངས་ཚུལ་ག་རེ་ཡོད་པ་འདི་ཨ་ནི་ང་ཚོ་འདིའི་ཚོགས་བཅར་བ་རྣམ་པ་ཚོ་ལ་འདི་འདྲའི་གི་ཐོག་ནས་ཀྱིས་ལམ་སྟོན་ཕེབས་ཡས་བྱས། ཚོགས་འདུའི་ཐོག་གསུང་བཤད་གནང་མཁན་ཁོངས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་གྲྭའི་སློབ་སྤྱི་དགེ་བཤེས་ཐུབ་བསྟན་ཡར་འཕེལ་ལགས་ཀྱིས། རྒྱལ་མཆོག་སྐུ་ཕྲེང་རིམ་བྱོན་ང་ཚོ་བོད་གངས་ཅན་གྱི་ལྗོངས་བོད་ཆོལ་ཁ་གསུམ་ཙམ་མ་རེད་ཨེ་ནི་ཧི་མ་ལ་ཡའི་རི་བརྒྱུད་དེ་ནང་བཞིན་གྱི་བལ་ཡུལ་དང་རྒྱ་གར་དང་སོག་པོ་དང་རྒྱ་ནག་ལ་སོགས་པ་དེ་ཚོ་ལ་ཡང་ཨེ་ནི་ཆིབས་བསྒྱུར་གནང་བྱས་བསྟན་པ་དང་འགྲོ་བའི་དོན་ག་འདྲ་ག་འདྲ་མཛད་ནས་ཤུགས་རྐྱེན་ག་འདྲ་ཐེབས་ཡོད་མེད་དེ་ནང་བཞིན་གྱི་ད་ལྟ་ང་ཚོ་འཚོ་ཞིང་གཞེས་པ་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་དབང་དུ་བཏང་བའི་ཡིན་ནའི་ཨེ་ནི་ང་ཚོ་བོད་གངས་ཅན་གྱི་ལྗོངས་ཙམ་མ་ཟད་ཨེ་ནི་ཤར་ཕྱོགས་མ་ད་མདོར་བསྡུས་པ་ཡིན་ན་འཛམ་བུ་གླིང་སྤྱི་ཡོངས་ལ་ཡང་ཨེ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ཆོས་དང་སྲིད། དེ་ནང་བཞིན་གྱི་ད་སྤྱི་ཚོགས་བསྟན་དོན་བསྟན་པ་དང་འགྲོ་བ་དེ་འདྲའི་ཐོག་ནས་ཤུགས་རྐྱེན་ག་འདྲ་ཐེབས་ཡོད་མེད་དག་གཙོ་བོ་ནང་དོན་རབ་ཏུ་སྙིང་བསྡུས་ངོ་སྤྲོད་ཞུས་ནས་འདི་མར་རིམ་པར་བྱས་ནས་ཞུ་ཡག་གི་འཆར་གཞི་རོབ་དེ་ཡིན། ཡང་གསུང་བཤད་གནང་མཁན་ཁོངས་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་སྤྱི་ཟུར་བསོད་ནམས་རྒྱལ་མཚན་ལགས་ཀྱིས། རྒྱལ་བ་རིན་པོ་ཆེའི་སྒྲིག་འཛུགས་རེད་ད་རྒྱལ་བ་རིན་པོ་ཆེའི་ཡོད་ས་དེ་ང་ཚོ་བོད་ཡིན་འདུག་གམ། བོད་ཀྱི་ས་བབ་དེ་ག་རེ་འཛམ་གླིང་ལ་ལྟོས་པའི་ཨེ་ཤི་ཡ་ལ་ལྟོས་དབྱི་ཡོན་གྱི་ནི་རྒྱ་གར་དང་གཉིས་ཆ་ལྟོས་བྱས་ས་བབ་ཀྱི་དམག་དོན་གྱི་ཐད་རེད། ད་ག་ནང་བཞིན་ཕྱི་དོན་གང་གི་ཆ་ནས་རེད་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། དེ་འདྲ་བྱས་ཡོང་བའི་གནད་ཀ་བ་ག་རེ་རེད་ཟེར་ན་ས་བབ་འདིའི་སྒང་བསྡད་མཁན་གྱི་བོད་པ་དང། ཨནེ་ག་རེ་ཟེར་ན་ད་རྒྱལ་བ་རིན་པོ་ཆེ་འདིའི་བར་གྱི་ཨནེ་ག་རེ་བསམ་བློའི་འདུ་ཤེས་ཧ་ལམ་ངོ་བོ་གཅིག་གིས་ཆགས་བསྡད་ཡོད་པ་ཡོད་པ་དེའི་རང་བཞིན་འོ་ད་འདི་ཚོ་གི་སྐོར་ལ་ཨནེ་ག་རེ་དེ་རིང་ངས་བཤད་ཡ་དེ་དེ་ཡིན་ཟེར།
གཞན་ཡང་ད་རེས་ཚོགས་འདུ་དེའི་ཐོག་བརྗོད་གཞི་དང་འབྲེལ་བའི་མཁས་པའི་གསུང་བཤད་གནང་མཁན་ཁོངས་སྐུ་ཡི་གསུང་སྒྱུར་དགེ་བཤེས་ཐུབ་བསྟན་སྦྱིན་པ་ལགས་དང། ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ཉེ་རབས་ཚན་རིག་དང་སྙིང་རྗེ་རྩ་བར་བྱས་པའི་བཟང་སྤྱོད་བསྟི་གནས་ཁང་གི་གཙོ་འཛིན་ནེ་གྷི་བློ་བཟང་བསྟན་འཛིན་ལགས། ཝཱ་ཎ་ཆེས་མཐོའི་གཙུག་ལག་སློབ་གྲྭ་ཆེན་མོའི་ལོ་རྒྱུས་སློབ་དཔོན་བྱམས་པ་བསམ་གཏན་ལགས་བཅས་ནས་དྲ་ཐོག་ནས་གསུང་བཤད་གནང་རྒྱུ་ཡིན་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་བསྟན་འཛིན་གྱིས་བཞུགས་སྒར་རྡ་རམ་ས་ལ་ནས།